སྡིག་པ་དག་ནི་བརྟན་པར་གནས། གང་གི་དོན་དུ་ཁྲོ་བ། གང་གི་དོན་དུ་ཁྲོ་བ་བསྒོམས་པས། བདག་གི་རྙེད་པ་ཚེ་འདིར་ཡང་མྱུར་དུ་འདོར་གྱི། ཁྲོ་བའི་སྡིག་པ་དག་ནི་རྒྱུད་ལ་བརྟན་པར་གནས་པས་རྙེད་པ་མ་གྲུབ་ཀྱང་བླ་ཡི་ཁྲོ་བར་མི་རིགས་སོ། རྙེད་པ་མ་གྲུབ་པ་དེ་ལ་ཁྲོ་བར་རིགས་མོད་པས། རྙེད་པ་དེ་ནི་བདག་གི་རྙེད་པ་དེ་ནི་ཚེ་འདིར་འདོར་གྱི་པས་ཚེ་འདིར་མྱུར་དུ་འདོར་གྱི། ཁྲོ་བའི་སྡིག་པ་དག་ནི་རྒྱུད་ལ་བརྟན་པར་གནས་པས་སོ། རྒྱུད་ལ་བརྟན་པར་གནས་པས་ཁྲོ་བའི་རྗེས་མ་རང་ཉིད་ངན་སོང་དུ་སྐྱེ་ཡི་དྭོགས་ད་དེ་འདྲ་གི་རྒྱུ་བྱེད་ཀྱི་པས་སོ། བརྟན་པར་གནས་པས་རྙེད་པ་མ་གྲུབ་ཀྱང་བླ་ཡི་ཁྲོ་བར་མི་རིགས་སོ། གཉིས་པ། ལོག་པའི་རྙེད་པ་སྒྲུབ་པ་དགག་པ་ནི། བདག་ནི་དེང་ཉིད་ཤི་ཡང་བླ་ཡི། ལོག་འཚོས་ཡུན་རིང་གསོན་མི་རུང། བདག་ལྟ་ཡུན་རིང་གནས་གྱུར་ཀྱང། འཆི་བའི་སྡུག་བསྔལ་དེ་ཉིད་ཡིན། བདག་ནི་རྙེད་པ་མེད་པ་དེང་སང། བདག་ནི་རྙེད་པ་མེད་པ་དེང་སང་ནི་ཤི་ཡང་བླ་ཡི། དེང་སང། རྒྱ་སྒོ། དེང་འདིར་ཤི་ན་ཡང་བླ་ཡི། གཞན་ལ་ཁྲོས་པས་རྙེད་པ་ཐོབ་པའི་ལོག་འཚོ་ལ་བརྟེན་ནས་ཡུན་རིང་པོ་གསོན་དུ་མི་རུང་ངོ། གཞན་ལ་ཁྲོས་པས་རྙེད་པ་ཐོབ་པའི་ལོག་འཚོ་ལ་བརྟེན་ནས་ཡུན་རིང་པོ་གསོན་དུ་མི་རུང་ངོ། བདག་ལྟ་བུ་ཡུན་རིང་པོར་གནས་པར་གྱུར་ཀྱང་མཐར་ཐམས་ཅད་དོར་ནས་འཆི་བའི་སྡུག་བསྔལ་དེ་ཉིད་ལས་མ་འདས་པ་ཡིན་པའི་ཕྱིར་རོ། མཐར་ཐམས་ཅད། ཡུན་རིང་པོར་གནས་ན་ཡང་མཐར་ཐམས་ཅད་དོར་ནས་འཆི་བའི་སྡུག་བསྔལ་དེ་ཉིད་ལས་མ་འདས་པའི་ཕྱིར་རོ། གསུམ་པ་རྙེད་པ། གསུམ་པ

གསལ་བར་གྱུར་པ་གང་ཡིན་པ། གསལ་བར་གྱུར་པ་གང་ཡིན་པ། གསལ་བར་གྱུར་པ་གང་ཡིན། གསལ་བར་གྱུར་པ་གང་ཡིན་པ། གསལ་བ། དེ་དག་གཉིས་ཀ་གཉིས་ཀ་ལའང་བདེ་བ་དེ་ནི་ཕྱིར་འོང་མེད། ཚེ་རིང་ཚེ་ཐུང་གཉིས་ཀ་ཡང། འཆི་བའི་དུས་ན་དེ་འདྲར་ཟད། རྨི་ལམ་དུ་ལོ་བརྒྱར་བདེ་བ་མྱོང་བ་རྨིས་ནས་སད་པར་གྱུར་པ་གང་ཡིན་པ་དེ་དང་གཞན་ཞིག་ཡུད་ཙམ་བདེ་བ་མྱོང་བ་རྨིས་ནས་སད་པར་གྱུར་པ་གང་ཡིན་པ། སད་པར་གྱུར་པའི་ཚེ་དེ་དག་གཉིས་ཀའང་བདེ་བ་དེ་ནི་ཕྱིར་འོང་བ་མེད་ལ། དེ་བཞིན་དུ་ཚེ་རིང་བ་དང་ཚེ་ཐུང་ངུར་བདེ་བ་སྤྱད་པ་གཉིས་ཀ་ཡང་འཆི་བའི་དུས་ན་དྲན་ཡུལ་ཙམ་དུ་འགྱུར་བ་དེ་འདྲར་ཟད་པས་སྲེད་པ་ལ། གང་ཟག་པ་རྙེད་པ་ལ་སྲེད་པར་མི་རིགས་སོ། རྙེད་པ་ལ་སྲེད་པར་མི་རིགས་སོ། དེ་རྩ་བའི་ཚིག་ཡག་གི་མང་གི་འདུག། རྙེད་པ་ལ་སྲེད་པར་མི་རིགས་སོ། ད་ནི་མཛོད་ཚིག་ནང་དུ་རྗེས་འབྲང་གི་གོ་དེ་འདི་རྐྱང་འདུག། དྲན་ཡུལ་ཙམ་དུ་འགྱུར་བ་དེ་འདྲར་ཟད་པས་རྙེད་པ་ལ་སྲེད་པར་མི་རིགས་སོ། རྙེད་པ་ལ།

ཆོམ་རྐུན་ཆོམ་པོས་འབངས་ཆོས་ན་ཆོམ་པོས་ཕྲོགས་པ་དེ་བཞིན་ཇི་བཞིན་དུ་སྒྲེན་མོ་ལག་པ་སྟོང་པར་འགྲོ། རྙེད་པ་མང་པོ་ཐོབ་པར་གྱུར་ཏེ་དེ་ལ་ཡུན་རིང་པོའི་དུས་སུ་བདེ་བ་སྤྱད་ཀྱང་འཆི་བའི་དུས་སུ་ཆོམ་པོས་ཕྲོགས་པ་ཇི་བཞིན་དུ་གོས་མེད་པའི་སྒྲེན་མོ། གོས་མེད་པའི་སྒྲེན་མོ་དང་ནོར་མེད་པའི་ལག་པ་སྟོང་པར་འགྲོ་དགོས་སོ། རྙེད་པ་ལ་སྲེད་པ་མི་རིགས་པའི་རྒྱུ་མཚན་ཁོ་ན་མང་པོ་ཐོབ་གྱུར་ན་ཡང་ཡུན་རིང་དུས་སུ་བདེ་སྤྱད་ཀྱང། ཆོམ་པོས་ཕྲོགས་པ་ཇི་བཞིན་དུ་སྒྲེན་མོ་ལག་པར་སྒྲེན་མོ་ལག་པ་སྟོང་པར་འགྲོའོ།

སྒྲུབ་རིགས་པར་དགག་པ་ནི་ཟེར་རྙེད་པ་སྒྲུབ་དགོས་ཀྱི་པའི་ས་ནས་རྙེད་པ་སྒྲུབ་དགོས་ཀྱི་པས་གལ་ཏེ་རྙེད་པས་གསོན་གྱུར་ན་སྡིག་ཟད་བསོད་ནམས་བྱ་ཞེ་ན་ཟེར་རྙེད་པ་མཉམ་དུ་བྱུང་སོང་ན་དེ་ནས་ག་འདྲས་ས་གལ་ཏེ་རྙེད་པས་ཡུན་རིང་པོར་གསོན་པར་གྱུར་ན་དེ་ནས་སྟོབས་བཞིས་སྡིག་པ་ཟད་པ་དང་བསོད་ནམས་འཕེལ་བའི་ཆེད་དུ་རྙེད་པ་དེ

རྙེད་པའི་དོན་དུ་ཁྲོས་གྱུར་ན་ཟེར། རྙེད་པའི་དོན་དུ་ཁྲོས་གྱུར་ན་བསོད་ནམས་ཟད་སྡིག་མི་འགྱུར་རམ། གང་གི་དོན་དུ་བདག་གསོན་པ། དེ་ཉིད་གལ་ཏེ་ཉམས་གྱུར་ན་སྡིག་པ་འབའ་ཞིག་བྱེད་པ་ཡི། གསོན་པ་དེས་ཀོ་ཅི་ཞིག་བྱ། རྙེད་པའི་དོན་དུ་རྙེད་པའི་དོན་དུ་ཁྲོས་པར་གྱུར་ན། རྙེད་པའི་དོན་དུ། རྙེད་པའི་དོན་དུ་ཁྲོས་པར་གྱུར་ན། རྙེད་པའི་དོན་དུ་ཁྲོས་པར་གྱུར་ན་བསྐལ་པ་སྟོང་དུ་བསགས་པའི་བསོད་ནམས་ཟད་ནས་སྡིག་པ་ཐོབ་པར་མི་འགྱུར་རམ་སྟེ་འགྱུར་ན། དགོས་པ་གང་གི་དོན་དུ་བདག་གསོན་པ་དེ་ཉིད། གལ་ཏེ་བདག་ཉིད་ཉམས་པའི་རྐྱེན་དུ་གྱུར་ན། གསོན་པ་འབའ་ཞིག་བྱེད་པའི་གསོན་པ་དེས་ཀོ་དེས་ནི་ཅི་ཞིག་བྱ་དགོས་པ་མེད་དོ། སོ་དེ་གསོན་པ་བྱས་ནས་རྙེད་པའི་དོན་དུ་ཁྲོས་རྙེད་པའི་དོན་དུ་ཁྲོས་ནས་དེ་ནི་བསྐལ་པ་སྟོང་དུ་བསགས་པའི་བསོད་ནམས་ཟད་ནས་སྡིག་པ་ཐོབ་པར་འགྱུར་གྱི་པས་སོ་བསོད་ནམས་ཟད་སྡིག་མི་འགྱུར་རམ།

སྡིག་པ་འབའ་ཞིག་བྱེད་པའི་གསོན་པ་དེས་ཀོ་དེས་ནི་ཅི་ཞིག་བྱ་དགོས་པ་མེད་དོ། དེ་ལས་གསོན་པ་དེ་ལ་དགོས་པ་མེད། བཞི་པ། གཞན་རང་ལ་མ་དད་པ་བྱས་པས་ཁྲོར་མི་རིགས་པ། བཞི་པ། གམ་པའམ། བཞི་པ། གཞན་རང་ལ་མ་དད་པར་བྱས་པས་ཁྲོ་ལ་མ་དད་པ་བྱས་པ་ལ་ཁྲོར་མི་རིགས་པ་དེ་ལ་གཉིས། རང་ལ་མི་སྙན་པར་སྨྲ་བ། དད་པ་ཉམས་བྱེད་ཡིན་པས་ཁྲོ་ན་གཞན་ལ་མི་སྙན་པ་སྨྲ་བ་ཡང་ཁྲོ་བར་རིགས་པ་དང། རང་ལ་མི་སྙན་པར་སྨྲ་བ། མི་སྙན་པ་སྨྲ་བ། དད་པ་ཉམས་བྱེད་ཡིན་པས་ཁྲོ་ན་གཞན་ལ་མི་སྙན་པར་སྨྲ་བ་ལ་ཡང་ཁྲོ་བར་རིགས་པ་དང། གཞན་ལ་མ་དད་པ་ལ་བཟོད་ན། གཞན་ལ་མ་དད་པ་ལ་བཟོད་ན། ཉོན་མོངས་ཀྱི་རྐྱེན་གྱིས་རང་ལ་མ་དད་པ་ལ་ཡང་བཟོད་རིགས་པའོ། དང་པོ་ལ་བཟོད་རིགས་པའོ། དང་པོ་རང་ལ་ཟེར། དང་པོ་རང་ལ་མི་སྙན་པ་སྨྲ་བ། དད་པ་ཉམས་བྱེད་ཡིན་པས་ཁྲོ་ན་གཞན་ལ་མི་སྙན་པར་སྨྲ་བ་ཡང། མི་སྙན་པར་སྨྲ་བ་ཡང་ཁྲོ་བར་རིགས་པ་ནི། གལ་ཏེ་སེམས་ཅན་ཉམས་བྱེད་པས་མི་སྙན་སྨྲ་ལ་ཁྲོ་ཞེ་ན། གལ་ཏེ་རྙེད་པའི་བར་ཆད་བྱེད་པ་ལ་ཁྲོ་བར་མི་རིགས་ཀྱང། མི་སྙན་པ་བརྗོད་ན་རང་ལ་དད་པའི་སེམས་ཅན་གྱི་དད་པ་ཉམས་པར་བྱེད་པས་རང་ལ་མི་སྙན་པ་སྨྲ་བ་ལ་ཁྲོའོ་ཞེ་ན། གཞན་ལ་མི་སྙན་བརྗོད་ལའང་ཁྱོད་དེ་བཞིན་ཅི་སྟེ་ཁྲོ་མི་བྱེད། འོ་ན་གཞན་ལ་མི་སྙན་པ་སྨྲ་བ་དེ་ལ་ཡང་ཁྱོད་ཁྲོ་དགོས་པས་མི་ཁྲོ་བ་དེ་གང་ཡིན་ན། གཞན་ལ་མི་སྙན་བརྗོད་པ་ལའང་གཞན་ལ་མི་སྙན་བརྗོད་ལའང་ཁྱོད་དེ་བཞིན་ཅི་སྟེ་ཁྲོ་མི་བྱེད། གཞན་གྱི་དགེ་བ་ཉམས་བྱེད་ལ་གཞན་གྱི་དགེ་བ་ཉམས་བྱེད་ལ་ཁྲོ་ན་གང་ཟག་གཞན་ལ་མི་སྙན་པ་བརྗོད་པ་ལའང་ཁྱོད་དེ་བཞིན་དུ་ཅི་སྟེ་ཁྲོ་མི་བྱེད། དེས་ཀྱང་གཞན་ལ

གཞན་ལ་མ་དད་པ་ལ་བཟོད་ན། གཞན་ལ་མ་དད་པ་ལ། མ་དད་པ་ལ་བཟོད་ན་ཉོན་མོངས་ཀྱི་རྐྱེན་གྱིས་རང་ལ་མ་དད་པ་ལ་ཡང་བཟོད་རིགས་པ་ནི། གཞན་ལ་མ་དད་པ་ལ་བཟོད་ན། ཉོན་མོངས་ཀྱི་རྐྱེན་གྱིས་རང་ལ་མ་དད་པ་ལ་ཡང་བཟོད་རིགས་པ་ནི། མ་དད་གཞན་ལ་རག་ལས་པས། དད་པ་མེད་ལ་ཁྱོད་བཟོད་ན་ཉོན་མོངས་སྐྱེས་པ་ཉོན་མོངས་སྐྱེ་ལ་རག་ལས་པས་མི་སྙན་པ་ལ་ཅིས་མི་བཟོད། གལ་ཏེ་སེམས་ཅན་གཞན་ལ་མ་དད་པ་ནི་སེམས་ཅན་གཞན་ལ་མ་དད་པ་ནི་དམིགས་ཡུལ་གང་ཟག་གཞན་ལ་རག་ལས་པས་གང་ཟག་གཞན་ལ་མི་སྙན་པ་བརྗོད་པ་དང། གཞན་ལ་དད་པ་མེད་པ་ལ་ཁྱོད་མི་ཁྲོ་བར་བཟོད་ན་འོ་ན་རང་ལ་མི་སྙན་པར་སྨྲ་བ་ལ་ཡང་ཁྱོད་སེམས་ཁྱོད།